ཉམས་ཞིབ་གསར་པ་ཞིག་ལ་ལྟར་ན་ཨོ་སི་ཀྲི་ལི་ཡའི་མི་ལྔ་ཆ་གཉིས་ཙམ་ཞིག་ལ་རང་ཉིད་ཀྱི་ལས་གནས་སུ་གཙང་སྦྲ་འཕྲོད་བསྟེན་སྐོར་སེམས་ཁྲལ་ཡོད་པ་དང་ཡང་མི་བཞི་ཆ་གཅིག་ལྷག་ལ་ནད་ཡམས་ཀྱི་རྐྱེན་པས་ནད་འབུ་ཁྱབ་གདལ་ཐོག་སེམས་ཁྲལ་ཡོད་པ་ཐོན་ཡོད་འདུག། ང་རང་ཁྱིམ་དུ་ལས་ཀ་བྱེད་སྐབས་བློ་བདེ་བ་ཡོང་གི་འདུག་གང་ཡིན་ཟེར་ན་ཁྱིམ་དུ་ང་དང་ངའི་བཟའ་ཟླ་གཉིས་ལས་མེད་པ་ཡིན་དུས་གཙང་སྦྲ་ཡག་པོ་བྱེད་ཐུབ་ཀྱི་འདུག་འོན་ཀྱང་ལས་གནས་སུ་གནས་སྟངས་མི་འདྲ་བ་རེད། ལས་བྱེད་པ་གཞན་མང་པོ་ཡོད་དུས་མི་སུས་ཅ་དངོས་ག་རེ་ལ་ལག་པ་འཆང་ཡོད་པ་དང་དེ་གཙང་མ་ག་ཚོད་ཡིན་པ་ཤོད་ཚོད་ཐུབ་དཀའ་བས་འཕྲོད་བསྟེན་གྱི་ཆ་ནས་བློ་བདེ་པོ་བྱུང་གི་མི་འདུག་ལཱ་ནཱ་སྦོ་གུ་ནོ་བྷི་ཆི་ལགས་ནི་སི་ནི་གྲོང་ཁྱེར་དཀྱིལ་དུ་ཡོད་པའི་ལས་ཁུངས་ཤིག་གི་ནང་ཕྱག་ལས་གནང་གི་ཡོད་པ་དང་ཁོང་མོ་རྒྱུན་རིང་ཁྱིམ་ནས་ལས་ཀ་བྱས་ཡོད་པར་བརྟེན་ལས་ཁུངས་སུ་ཕྱིར་ལོག་སྐབས་སྤྱི་སྤྱོད་རླངས་འཁོར་ནང་འགྲུལ་ཞུགས་བྱེད་དགོས་པ་དང་ལས་ཁུངས་ནང་ལས་བྱེད་པ་གཞན་དང་མཉམ་དུ་བསྡད་དགོས་དུས་ནད་འགོས་པའི་ཉེན་ཁ་ཆེ་བ་ཚོར་བྱུང་ཞེས་ཁོང་མོས་གསུངས་དོན། ང་རང་ལས་ཁུངས་ལ་ཕྱིར་ལོག་སྐབས་ཅ་དངོས་གང་སར་ལག་པ་མ་འཆང་བ་དང་ལས་བྱེད་གཞན་དང་རྒྱང་ཐག་བཞག་རྒྱུ་སོགས་མ་བརྗེད་པ་བྱས་ཡིན། དེ་བཞིན་ལས་གནས་སུ་ལག་པ་གཙང་མ་ཡོང་ཆེད། དུག་སེལ་བེད་སྤྱོད་བྱེད་པ་དང་ཚ་བ་བརྟག་དཔྱད་བྱེད་རྒྱུ་སོགས་གོ་སྒྲིག་བྱས་འདུག་དེ་མ་ཟད་ང་རང་སྤྱི་སྤྱོད་རླངས་འཁོར་ནས་མར་བབས་རྗེས་ལག་པ་ཆུས་བཀྲུས་ནས་ལས་ཁུངས་ནང་འཛུལ་གྱི་ཡོད། དེ་ཡང Fantastic Services Group ཞེས་པས་ཉམས་ཞིབ་གནང་བར་གཞིགས་ན་ཨོ་སྟྲེ་ལི་ཡའི་མི་ལྔ་ཆ་གཉིས་ཙམ་ཞིག་ལ་རང་ཉིད་ཀྱི་ལས་གནས་སུ་གཙང་སྦྲ་འཕྲོད་བསྟེན་བྱེད་ཕྱོགས་དང་འབྲེལ་བའི་སེམས་ཁྲལ་ཡོད་པ་དང་མི་བཞི་ཆ་གཅིག་ལྷག་ཙམ་ཞིག་ལ་ནད་འབུ་འགོས་པའི་སེམས་ཁྲལ་ཡོད་པ། དེ་བཞིན་མི་སུམ་ཆ་གཉིས་ཙམ་ཞིག་གིས་ཁྱིམ་གྱི་ཕྱིར་ཐོན་སྐབས་གང་སར་ལག་པ་འཆང་གི་མེད་པར་ཐོན་ཡོད་འདུག་ཉམས་ཞིབ་གནང་མཁན་ཚོགས་པ་དེའི་སྤྱི་ཁྱབ་འགན་འཛིན་རུ་ནེ་སཱ་ཝིན་ཌཱ་ལགས་ཀྱིས། ཁོང་ཚོའི་ཉམས་ཞིབ་དེའི་བརྒྱུད་ཨོ་སི་ཀྲི་ལི་ཡའི་མི་མང་གི་ཁྲོད་དུ་ནད་ཡམས་སྐབས་གཙང་སྦྲ་འཕྲོད་བསྟེན་བྱེད་ཕྱོགས་སྐོར་ཁ་གསལ་པོ་ཐོན་ཡོད་ཅེས་ཁོང་གིས་གསུངས་དོན། ང་ཚོའི་ཉམས་ཞིབ་བརྒྱུད་མི་མང་པོ་ཞིག་ལ་ལས་ཁུངས་ལ་སྐྱོད་སྐབས་སེམས་ཁུར་ཡོད་པ་དང་མི་ལྔ་ཆ་གཉིས་ཙམ་ཞིག་ལ་ལས་གནས་སུ་གཙང་སྦྲ་འཕྲོད་བསྟེན་ཡོད་མིན་སྐོར་སེམས་ཁྲལ་ཡོད་པ་དེ་བཞིན་མི་མང་པོ་ཞིག་ལ་ཁྱིམ་གྱི་ཕྱིར་བསྐྱོད་རྒྱུ་ཡང་སེམས་ཁྲལ་ཡོད་འདུག་སེམས་ཁྲལ་ཆེན་པོ་དེ་ལྟ་བུ་ཏོག་དབྱིབས་ནད་ཡམས་གོང་དུ་མེད་པ་ཡིན། ཡང་ལཱ་ན་སྦོ་གོ་ནོ་བིཆ་ལགས་ཀྱིས་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་ཁོང་མོར་ལས་གནས་སུ་བདེ་འཇགས་ཞེས་པ་དེ་གང་ཡིན་པ་བསྐྱར་ཞིབ་བྱེད་དགོས་པ་བཟོས་བྱུང་ཞེས་ཁོང་མོས་གསུངས་དོན།
ཏོག་དབྱིབས་ནད་ཡམས་སྐབས་བདེ་འཇགས་ཡོད་པའི་ལས་གནས་ཤིག་ཡིན་ན་སྒྲིག་གཞི་དང་ལམ་སྟོན་གསར་པ་ཁག་ངོ་སྤྲོད་བྱེད་དགོས་ལ།

ལྷག་པར་དུ་ལག་པའི་གཙང་སྦྲ་དང་གཞན་དང་རྒྱང་ཐག་བཞག་རྒྱུ་དེ་བཞིན་རང་ཉིད་ལ་ནད་རྟགས་ཆུང་ངུ་ཞིག་ཡོད་ཀྱང་བརྟག་དཔྱད་བྱེད་པར་བསྐྱོད་རྒྱུ་སོགས་ང་ཚོས་མུ་མཐུད་བདེ་འཇགས་འཆར་གཞི་ལྟར་ལག་བསྟར་བྱེད་དགོས། དེ་བཞིན་རུ་ནེ་ས་བྷིན་དྲ་ལགས་ཀྱིས་ལས་བྱེད་པ་ཚོའི་ལས་གནས་སུ་མི་མང་པོས་ཡང་ཡང་ལག་པ་འཆང་ས་དཔེར་ན་སྒོའི་ལུང་བ་དང་ཆུའི་སྦུ་གུ། གློག་གནོན་ཆས་སོགས་ལ་གང་ཐུབ་ལག་པ་འཆང་མི་དགོས་པ་གནང་དགོས་ཞེས་ཁོང་གིས་གསུངས་དོན། གལ་ཏེ། ནམ་རྒྱུན་སྒོའི་ལུང་བ་ལ་ལག་པ་འཆང་དགོས་པ་ཡིན་ན་ཁྱེད་ཀྱིས་ཟ་ཁང་ལྟ་བུ་སྒོ་རྐང་པས་ཕྱེ་ཐུབ་པ་བཟོས་ཆོག་དེ་ལྟར་བྱས་ན་ལས་མི་བདེ་འཇགས་ལ་ཕན་པས་ཁོ་རྣམས་ལས་ཀར་ཕྱིར་ལོག་པར་བློ་བདེ་བ་ཡོང་ངེས་རེད། དེ་མ་ཟད་ལས་བྱེད་ཚོར་ལག་པ་གཙང་འཁྲུད་ཆེད་དུག་སེལ་ཆུ་རྫས་དང་དུག་སེལ་རློན་ཕྱིས་ཅོག་ཙེ་བར་རྒྱང་ཐག་བཞག་པ་སོགས་བྱེད་རྒྱུ་ཡོད་པ་དང།

གལ་ཏེ་ལས་གནས་ཤིག་ལས་ནད་པ་ཐོན་པ་ཡིན་ན་འཕྲོད་བསྟེན་ལམ་སྟོན་ལྟར་དམིགས་བསལ་གྱི་གཙང་སྦྲ་ཞིབ་ཚགས་པོ་བྱེད་དགོས་པ་ཡིན། ཁྱེད་རང་ལ་ལས་གནས་སུ་ཏོག་དབྱིབས་ནད་ལས་བདེ་འཇགས་ཡོང་ཆེད་ལམ་སྟོན་རྒྱས་པར་དགོས་ཚེ་དྲ་ཚིགས་ཁ་བྱང safeworkaustralia dot gov dot au དུ་བསྐྱོད་རོགས་གནང། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ།